དཔལ་མཉམ་མེད་ཇོ་བོ་ཆེན་པོ་དང་ཁམས་གསུམ་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་ཐུགས་ཀྱི་བཅུད་ཕྱུང་བ་ལྟ་བུའི་གདམས་པ་གསུང་རབ། ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གི་སྙིང་པོའི་གནད་དང་གཅིག་མ་ཚང་བ་མེད་པར་གང་ཟག་གཅིག་འཚང་རྒྱ་བའི་ཉམས་ལེན་གྱི་རིམ་པར་བསྒྲིལ་བ། བྱང་ཆུབ་ལམ་གྱི་རིམ་པའི་ཉམས་ཁྲིད་མདོར་བསྡུས་སུ་འཆད་པ་ལ་དེ་ལ་ས་བཅད་ཀྱི་དབང་དུ་བྱས་ན་དངོས་གཞིའི་ས་བཅད་ཅིག་གཞིར་བཞག། དེའི་སྟེང་ནས་ལམ་གྱི་རིམ་པ་ངོ་བོ་ངེས་པ་གྲངས་ངེས་པ་གོ་རིམ་ངེས་པ་བྱས་ནས་ས་བཅད་དེའི། ནང་དམིགས་སྐོར་དེ་གསུང་བཤད་དེ་ལྟར་ལུང་རིགས་དེ་དང་གཏམ་རྒྱུད་དེ་མན་ངག་འདི་ཡོད་ཅེས་འོང་བ་ཡོད་ཅེས་ངེས་པར་བྱས་ནས་སྒོམ་དགོས་ཀྱི་ས་བཅད་མེད་པར་གང་བྱུང་བྱུང་དུ་བསྲེས་ནས་ཉིད་ཀྱི་བསྒོམས་ན་རྒྱུད་ལ་ཕན་ཐོགས་པར་དཀའ་བས་དཔེར་ན་ཇ་མར་དང་ཚྭ་བུལ་སོགས་སྣོད་སོ་སོར་མེད་པར་བསྲེས་ནས་ཕྱོགས་གཅིག་ལོངས་སྤྱོད་པ་བཞིན་ནོ་ཟེར། ད་ང་རང་ཚོ་ཉམས་ཁྲིད་བྱེད་པའི་སྐབས་སུ་ལ་དྭགས་ཉི་མ་རི་ལ་མྱོང་བ་ཚད་མ་གྲོལ་རྐྱང་བོར་བ་འོ་དེ་སྐྱོང་བའི་སྐབས་དེ་ལ་ག་རེ་ཟེར་ན།

དཔེར་ན་ང་རང་ཇ་བསྲུབས་མ་ཅིག་བཟོས་ན་ཇ་དང་མར་དང་ཚྭ་དང་བུལ་ཏོག་ལ་སོགས་པ་དེ་དག་ཚང་མ་ཐམས་ཅད་སྣོད་སོ་སོ་སོ་སོ་ནས་བཞག་ན་མ་གཏོགས་སྣོད་གཅིག་ཏུ་སྒང་ག་ཡར་བསྲེས་ནས་བཞག་ནས་ལོངས་སྤྱོད་པ་ཡིན་ན་ཡག་པོ་ཡོང་གི་མ་རེད་ཟེར། དེ་ཡང་ལམ་རིམ་ཆེ་ཆུང་གི་ས་བཅད་སོགས་མང་ཡང་རང་གང་གི་སྟེང་ནས་ཐོབ་པའི་ས་བཅད་གཞིར་བཞག་ནས་བྱུང་འདུག་ཟེར། ས་བཅད་དེ་ཡང་དེ་ནས་ལམ་རིམ་ཆེན་མོ་གི་ས་བཅད་ཡོད་རེད་ལམ་རིམ་ཆུང་བ་གི་ས་བཅད་ཡོད་དོ་ས་བཅད་ཁ་ཁ་ཁ་ཁ་ཡོད་པ། མྱུར་ལམ་དམར་ཁྲིད་དང་བདེ་ལམ་དམར་ཁྲིད་རེད་ད་ག་ནང་བཞིན་འཇམ་དཔལ་ཞལ་ལུང་གི་དམར་ཁྲིད་ལ་སོགས་པ་ཚོ་ས་བཅད་འདྲ་གི་མི་འདུག།

དེ་འདྲའི་དག་པ་སོང་གཅིག་པུ་ནི་ཆེ་ལ། འབྲི་ཀ་མ་ལ་ཤི་ལའི་ཁྱད་པར་ན་ནི་ཆུ་རྩོམ་པ་པོ་འཆི་བ་དང་ཆུ་གཅིག་འཆི་བ་དང་དེ་ཇི་ལྟར་གཤིན་གྱིས་ཉེས་པའི་ཚུལ་སོང་སྔོན་དུ་གྱིས་འཆི་བ་ཞེས་པའི་ཚུལ་གཉིས་ལས་དེའི་ཕྱི་མར་དག་བྱེད་པར་བྱེད་པ་ལ་ཟེར། ཇོ་བོ་རྗེ་འབངས་ཀྱི་ཨ་ཏི་བཞག་སྟེ་འབྲི་ཀ་མ་ལ་ཤི་གི་གཙུག་ལག་ཁང་ན་གདན་འདྲེན་ཞུ་བར་བབས། གཙུག་ལག་ཁང་ནས་ནི་བེད་དུ་སྡེར་བཀྲམ་པ་ཡིན་ས། དེ་གིས། ལོ་སོའི་ཕྱི་མ་དེ་བྱེད་པ་ཡིན་ན་དེ་ནི་ཆུ་རྩོམ་པ་པོ་འཆི་བ་ཟེར། རྩོམ་པ་པོའི་ཆེ་བ་ཟེར་དེ་ང་ཚོ་ཡང་དག་པར་རྫོགས་པའི་སངས་རྒྱས་ནས་བཟུང་སྟེ་རང་གི་དྲིན་ཅན་རྩ་བའི་བླ་མ་བར་དུ་རྣམ་ཐར་ཕྱོགས་ཙམ་ཞིག་གསུང་དགོས་སུ་ཡང་རུང་བ་དེའི་རྗེས་ཆོས་ཀྱི་ཆེ་བ་དེ་ལ་ད་ཆེ་བ་བཞི་དང་ཁྱད་ཆོས། ཁྱད་ཆོས་གསུམ་ཟེར་ཏེ། དེ་ཇི་ལྟར་བཤད་ཅིང་ཉན་པའི་ཚུལ་གསུམ་སྔོན་དུ་འགྲོ་བ་ཟེར་ད་ཆོས་བཤད་པའི་ཚུལ་དང་ཆོས་ཉན་པའི་ཚུལ་དང། མཇུག་ཏུ་ཐུན་མོང་དུ་ཇི་ལྟར་བྱ་བའི་ཚུལ་ཟེར་བ་སྟེ་དེ་ལྟ་བུ་སྟེ།

ས་བཅད་བཞི་པོ་དེ་ལམ་རིམ་ཆེན་མོའི་ས་བཅད་ཡིན་ཞིང་བདེ་མྱུར་སོགས་ལམ་རིམ་རྒྱས་བསྡུས་ཇི་འདྲ་ཞིག་བཤད་ཀྱང་དེ་མེད་ན་ངེས་པ་མི་སྐྱེ་བས་ཐོག་མར་བྱ་དགོས་པ་གསུང་རྒྱུན་དུ་ཡོད། དེས་ན་ཐོག་མར་ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་མཛད་པ་པོའི་ཆེ་བ་ནི། དེ་ཡང་ཁ་སང་ཞུས་པ་ལྟར་ཉམས་སུ་བླང་བྱ་ཡི་ཆོས་ནི་རྒྱ་གར་མཁས་པའི་ལུགས་བཞིན་སྟོན་པ་སངས་རྒྱས་ཀྱིས་གསུངས་པཎྜི་ཏ་ཡིས་གཏན་ལ་ཕབ། གྲུབ་པའི་དབང་ཕྱུག་རྣམས་ཀྱིས་བསྒོམས་ནས་ཉམས་རྟོགས། ཐུགས་རྒྱུད་ལ་འཁྲུངས་པ་ཞིག་དགོས་ཀྱི་རང་གི་ངོས་ནས་ཀྱང་དད་པ་དང་ཤེས་རབ། ཤེས་རྩོལ་གྱིས་མི་ཡོང་བའི་ཁར།

དགོས་པས་དེ་ལ་ལོང་ཡོད་ཀྱིས་རྒྱས་པར་ཕྱེས་བཤད་ན་སྟོན་པ་སངས་རྒྱས་ནས་བཟུང་བརྒྱུད་པའི་བླ་མ་ཀུན་གྱིས་ལམ་འདི་ཉིད་ལ་བརྟེན་ནས་གོ་འཕང་བརྙེས་པའི་ཚུལ་གྱི་རྣམ་པར་ཐར་པ་འཆད་དགོས་ཀྱང་ཧ་ཅང་མང་བས་ཞུ་མ་ཁོམ་ཞིང་མདོར་བསྡུས་ཙམ་ཞུས་ན་ཞེས་སྟོན་པ་ནས་ཇོ་བོའི་བར་གྱི་བརྒྱུད་པའི་བཀའ་བབས་མི་འདྲ་བས་གཉིས་སུ་བྱུང་ལུགས་དང།

ད་ནི་ལྷ་བླ་མ་ཁུ་དབོན་གཉིས་ཀྱིས་དཀའ་བ་དུ་མ་གཅིག་ཅིག་ནི་ཇོ་བོ་རྗེ་གདན་འདྲེན་ཞུ་རུ་དེ་ཡི་ས་ཇོ་བོ་རྗེ་གིས་བོད་ལ་བྱང་ཆུབ་ལམ་གྱི་སྒྲོན་མ་མཛད་ནས་དེ་ནི་བོད་ཀྱི་ཆོས་ལོག་སྔ་མ་དེ་སྔ་བདག་ཅག་གིས་ཚོགས་མ་སྟོང་ཕྱག་རང་ཤུགས་ཀྱིས་ཡིད་དུ་ཕྱི་སྔ་ནི་དགག་པ་རྒྱག་དེ་འདྲ་བྱེད་མི་དགོས་ཅེ་ན་རང་ཤུགས་ཀྱིས་བེ་བརྒྱག་ཡས་མ་ཡས་ཀྱིས་ནི་ཡིད་དུ་དེ་འདྲ་བྱུང་བ་རེད་དེ་ཡི་ས་ཇོ་བོ་རྗེ་པཎྜི་ཏ་ཨ་ཏི་ཤ་དེ་བོད་ལ་པཎྜི་ཏ་བོད་ལ་ཕེབས་ལྔ་བརྒྱ་དྲུག་བརྒྱ་ཟེར་བྱུང་བ་རེད་དེའི་ནང་ནས་བཀའ་དྲིན་ཆེ་ཤོས་ཡིན་ནོ་ནི་བཀའ་དྲིན་ཆེ་ཤོས་དེ་རེད།

རིག་བྱེད་ཀྱི་སློབ་མ། རིག་བྱེད་ཀྱི་སློབ་མ་སྟོང་ཕྲག་སྐྱེས་བུ་དེས། དེའི་ཕྱིར་རིག་བྱེད་གཉེན་པོ་ཡི་བྲམ་ཟེ་ཚོ་ཀྱིས་ནི་རང་རང་གི་ཞིང་བདམས་པ་དེ་ན་རྩོད་དུས་ཚེ་ལོ་བརྒྱ་པའི་ནི་ཞིང་དེ་མི་མཇེད་འཇིག་རྟེན་གྱི་ཁམས་དེ་དག་ད་ལྟ་ང་རང་ཚོ། ང་རང་ཚོ་གི་མི་མཇེད་འཇིག་རྟེན་གྱི་ཞིང་དེ་ཡིན་ན། རྒྱལ་སྲས་བྱང་ཆུབ་སེམས་དཔའ་སུ་གཅིག་གིས་ནི་འདུལ་མ་ཐུབ་ཅེས་བགྱི། དེ་ལྟ་བུ་གང་ཟག་དེ་ཡིས་ནི།

བ་དང། ཡབ་ཀྱི་རྒྱུ་རྫས་ཀྱི་དེ་དག་གཞོན་ནུ་དོན་གྲུབ་ཁོ་རང་རང་གི་རྫས་དེ་རྒྱལ་བུ་གཞོན་ནུ་དོན་གྲུབ་ཀྱི་རྫས་རེད་བ། དེ་ཡི་ས་དང་རབ་ཏུ་བྱུང་བ་མ་བྱུང་བ་ནས་ཕྱིར་བཀག་ནས་དམག་མི་ལྔ་བརྒྱ་དེ་འདྲ་བཀུག། མཐའ་བསྐོར་བཅུག་བཙུན་མོ་ལྔ་བརྒྱ་ནང་དུ་ལེན། དེ་འདྲ་གྱི་མགོ་འཁོར་བཅུག་བཅུག་ནས་ཕྱིར་བཀག་སྟེ་བཀག་མ་ཐུབ་བ་བྱས། ཚེ་ན་དགུང་ལོ་ཉེར་དགུ་ལ་ལྷ་ཡིས་བཻ་ཌཱུ་རྱ་ཡི་སྐས་འཛེག་བཙུགས་བྱས་ནས་ཁང་པ་ཀྱི་ཡང་ཐོག་ནས་ནི་བ།

རང་ཉིད་གཅིག་པུས་བྱེ་བའི་བདུད་མ་ལུས་ཕམ་མཛད་གཡུལ་གྱི་ལས་ཁྱོད་ལས་གཞན་པ་སུ་ཡིས་ནུས་ཟེར་གྱི་གསུངས་པ་དེ་རེད་ད་ཡང་ཁྱེད་རང་ལ་མདའ་མཚོན་གོ་ཆ་ལ་སོགས་པ་གང་ཡང་མེད་པ་ཡིན་ན་ཡང་བདུད་བྱེ་བ་མང་པོ་བྱམས་པའི་ཏིང་ངེ་འཛིན་གྱིས་ཞི་བར་བྱེད་ཇི་ལྟར་ཁྱོད་ཀྱི་བྱམས་པའི་མེས་འདོད་ལྷའི་སྙིང་ནི་རབ་གདུངས་ཀྱང་ཟེར་འདོད་ལྷ་ཟེར་དེ་ག་རེ་ཟེར་ན་ལྷ་ཡི་བུ་དགའ་རབ

བག་ན་ཡོད་ཀྱི་ནི། བསྐལ་ཆེན་གྲངས་མེད་གསུམ་དུ་ཚོགས་བསགས་པ་དེའི་ཚེ་ན་བྱམས་པ་ཟེར་ནི་མིང་ཐོགས་རྒྱུ་ཡོད་པ། མངོན་པར་རྫོགས་པར་སངས་རྒྱས་པ་དེའི་ཚེ་ན་བྱམས་པ་ཟེར་ནི་མིང་ཐོགས་རྒྱུ་ཡོད་པ། དེ་ཡང་དེ་ནི་འདོད་ཆགས་ཀྱི་འདོད་པའི་མཐའ་ཡས་པ་མང་པོ་མཛད་ནས། ད་ལྟ་བྱམས་པ་ཀྱི་བསྟན་པ་དེ་ཡང་གལ་སྲིད་པ་ཡིན་ན། ཧ་ཅང་ནི་བས་ཕུན་སུམ་ཚོགས་པ། ལྷ་ཡུལ་ནང་བཞིན་གྱི་ནི། མི་རྣམས་ཀྱི་ཚེ་ལོ་དེའི་ཚེ་ལོ་བརྒྱད་ཁྲི་ཀྱི་བར་དུ་བསྡད་རྒྱུ་ཡོད་ཀྱི། དེ་འདྲ་ཡི་ས་ཡང་རྒྱལ་སྲས་གཞན་གྱིས་འདུལ་བར་མ་ནུས་ཏེ་བྱམས་པ་ནི།